དེ་ཡང་ཝཱ་གྷ་ས་ཁུལ་དེ་ནི་ཝི་ར་ཇུ་རི་ཞེས་པའི Aboriginal གྱི་མི་རྒྱུད་རྣམས་ཀྱི་ས་གཞི་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ས་གནས་དེར་ཁྱོན་བསྡོམས་མི་འབོར་སྟོང་ཕྲག་དྲུག་ཅུ་རེ་ལྔ་ཙམ་ཡོད་པ་ཡིན་འདུག་ད་ལྟའི་ཆར་བོད་རིགས་སུམ་ཅུ་ལྷག་ཙམ་ཞིག་ས་གནས་དེར་གཞིས་ཆགས་ཡོད་པས་ལེ་ཚན་དེའི་ནང་ཝཱ་གྷ་ཝཱ་གྷའི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་སྒྲོལ་དཀར་སྐྱབས་ལགས་སུ་ས་གནས་དེར་སྤོ་དགོས་པའི་རྒྱུ་མཚན་དང། མ་འོངས་པར་ས་ཁུལ་དེར་བོད་པའི་སྤྱི་ཚོགས་འཕེལ་རྒྱས་ཀྱི་རེ་བ་སྐོར་བཅར་འདྲི་ཞུས་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། སྒྲོལ་དཀར་སྐྱབས་ལགས་ཁྱེད་རང་ཐོག་མ་ད། ཁྱེད་རང་བྱས་ན་ད་ལྟ་བོད་པ་གཞན་དག་ཝཱ་གྷ་ཝཱ་གྷ་ལ་སྤོས་གནང་མཁན་གྱི་དེ་ཚོ་གི་གཅིག་ས་ཆ་དེ་ལ་སྤོ་ཡག་གི་སོ་སོའི་ད་སེམས་པ་ཆགས་དགོས་པའི་རྒྱུ་མཚན་གཅིག་རྒྱུ་རྐྱེན་དེ་ག་རེ་ཡིན་ན།
ཨམ་ད་དེ་དེ་རེད། གཙོ་བོ་དེ་ང་ཚོ་གཅིག་ནི་བོད་པ་མང་པོ་ཅིག Sydney གི་ནང་ལ Greater Sydney གི area དེའི་ནང་ལ་ད་འཚང་ཁ་རྒྱབ་ནས་བཞུགས་ཡོད་རེད། དེ་བྱེད་དུས་གཅིག་ནི་ཁང་གླ་ཆེན་པོ་རེད་གཉིས་ནི་འགྲོ་སོང་ཆེན་པོ་རེད་ད་ནི་གསུམ་གི་ཆ་ནས་ང་ཚོ་བོད་པ་གཅིག་གི་གཞི་རྩའི་ཤེས་ཡོན་གྱི་ནུས་ཚད་ཀྱི་ཐོག་ནས་གྲོང་ཁྱེར་གྱི་ནང་ནས་ཨ་ནི་ཚོང་ལས་ཀྱི་ཐོག་ཡིན་ན་རེད་གང་ལྟར་ད་གཅིག་གི་ཁ་རས་ཀྱི་ཐོག་ནས་ཡིན་པ་ཡིན་ན་ཡང་འགྲན་བསྡུར་འདྲ་བོ་བྱེད་དགོས་ཀྱི་ཡོད་ན་ང་ཚོས་ཤེས་ཡོན་གྱི་ནུས་རྩལ་ཐོག་ནས་དེ་གྲོང་ཁྱེར་ནང་གི་སྤྱི་ཚོགས་དང་བསྡུར་བ་ཡིན་ན་གྲོང་ཁྱེར་གྱི་ནང་གི་མི་དེ་ཚོ་དང་བསྡུར་དགོས་ན། དེ་ཚོས་ང་ཚོའི་ནུས་རྩལ་འདྲ་བོ་དེ་ཞན་པ་འདུག་དེ་བྱེད་དུས་ང་ཚོ་ད་ལྟ་ཝཱ་གྷ་ཝཱ་གྷ་དེ་ད་ལྟ New South Wales གྱི་མངའ་ཁོངས་ཀྱི་སྐམ་ས་གི་གྲོང་ཁྱེར་ཆེ་ཤོས་འདྲ་བོ་དང་ལྷག་པར་དུ་གཞུང་གི་འཆར་གཞི་གི་ནང་ལོགས་ནས་ཡར་རྒྱས་གཏོང་ཡག་གི་དམིགས་ཚད་ཟིན་བསྡད་ས་གི་ས་ཁོངས་ཅིག་འདུག་གང་ལ་འདིའི་ནང་ལ་ང་ཚོ་ཡོང་པ་ཡིན་ན་ང་ཚོ་གོ་སྐབས་ཡང་མང་བ་ཅིག་ད་ག་ནང་བཞིན་འགྲོ་སོང་གི་ཆ་རེད་ཁང་གླ་རེད་ད་དེ་ཚོ་ཚང་མ་ཆུང་བ་ཡོད་པ་ཅིག་བྱེད

ད་འདི་ནས་དཀའ་ལས་རྒྱབ་ནས་གང་རག་པ་དེ་གང་ལ་གང་འཚམས་ཅིག་ང་ཚོ་སུ་སོ་སོ་གི་ཅིག bank གི་ནང་ལ་ཉར་ཐུབ་ཡག་གི་གནས་བབས་ཅིག་རེད་དེ་བྱེད་དུས་ང་ཚོ་ད་མཐའ་མ་དེ་ང་ཚོ་འདིར་སྤོར་སྤོར་ཡག་གི་ཁར་ཚུགས་རེད་གཞི་རྩའི་གནས་སྟངས་འདི་ད་གོང་ནས་ཞུས་པའི་དེ་འདྲ་ཅིག་ལ་འོང། ད་ད་ལྟ་ཝཱ་གྷ་ཝཱ་གྷ་ལ་ཐོག་མ་སྤོ་དུས་ཙམ་པ་ད་ཁྱེད་རང་སྒེར་ད་ད་གཅིག་དང་བོད་པ་སྤྱི་ཡོངས་ཡོད་ར་ད་ད་ད་བོད་པ་མང་པོ་ད་ཡོད་མ་རེད་ཡིན་ནའི་ཁྱེད་རང་ཚང་མ་ལ་ཡང་དཀའ་ངལ་ད་ད་སོ་སོ་ཡི་ཅིག་དཀའ་ངལ་གདོང་ལེན་བྱེད་དགོས་ཡ་དེ་འདྲའི་གི་དཀའ་ངལ་ཆེ་ཤོས་ཅིག་ག་རེ་འཕྲད་ཡོད་ན།
ང་ཚོ་ལ་དམིགས་བསལ་གྱི་དཀའ་ངལ་དེ་འདྲའི་གང་ཡང་འཕྲད་མ་སོང། ད་ལྟའི་ཆར་ལ་ད་གཞུང་གི་མཐུན་རྐྱེན་ཡག་པོ་རེད་པ། ཨ་ནི། ལས་ཀ་གི་ཉམས་མྱོང་ཡོད་ནི་དེ་ཚོ་ལ་ལམ་སང་དེ་ནས་ལས་ཀ་རག་སོང་སོ་སོ་སོ་སོའི་ལས་རིགས་ལ་དཔག་པའི་ཅིག་རག་འགྲོ་གི་འདུག་ད་ནི་ལས་ཀ་གི་ཉམས་མྱོང་དམིགས་བསལ་མེད་ས་དེ་ཚོ་ལ་ཨ་ནི་ལས་ཡག་འདྲ་བོ་འདུག་ང་ཚོས་དེ་ཤ་གི་བཟོ་གྲྭ་ཅིག་འདུག་ཨ་དེའི་ནང་ལ་ཁ་ཤས་ཀྱི་ཕྱག་ལས་གནང་བ་རེད་ད་ད་ལྟའི་ཆར་ལ་ཡིན་ན་ད་ཕལ་ཆེར། ད་ན་ནིང་ད་ནི་དེ་རིང་འགོ་བཙུགས་ནས་ད་ལྟའི་ཤ་གི་བཟོ་གྲྭ་དེ་ནང་ལ་གཙང་མ་སོགས་ལས་ཀ་འགྲོ་བསྡད་ནི་ད་མི་ཁ་ཤས་ཞིག་གི་ལས་ཀ་བྱས་པ་རེད་ད་ད་ལྟའི་ཆ་ལ་ནི་དེ་ནང་ལ་ལས་ཀ་བྱེད་བསྡད་ནི་མི་རྐང་གཅིག་ཀྱང་ཡོད་མ་རེད་ཚང་མ་སོ་སོ་སོ་གི་དེ་ལས་རིགས་གཞན་པ་གཉེར་ནས་ནི་ལས་ཀ་གཞན་པ་བྱེད་ནས་འགྲོ་བསྡད་ཀྱི་ཡོད་རེད་ད་རྩ་བའི་ཆ་ནས་མི་གོང་དུ་ཞུས་པ་ནང་བཞིན་གི་ད་ང་ཚོ་དེ་སླེབས་ནས་ཅིག་དམིགས་བསལ་གི་ང་ཚོ་དཀའ་ངལ་འདྲ་བོ་དེ་འདྲའི་ག་གི་འཕྲད་མ་སོང། ས་ཆ་ག་པར་ཕྱིན་པ་ཡིན་ནའང་ད་གཞུང་གི་མཐུན་རྐྱེན་དང་མཐུན་འགྱུར་དང་རོགས་རམ་དེ་ཡོད་ཡོད་པ་ཅིག་རེད་འདུག་དེ་བྱེད་དུས། མང་ཆེ་ང་ཚོ་ཡར་སྤོར་བའི་སྐབས་ལ་ཡིན་ན་ཡང་འདི་ནས་ནང་མི་དེ་ཚོ་ལ་གཞུང་གི་གནམ་གྲུ་གི་འགྲོ་སོང་ཅིག་དེ་ནས་ད་ནང་བཞིན་གྱི་ཡར་མར taxi གི་འགྲོ་སོང་ཅིག། དམིགས་བསལ་གྱི་ཡང་ཅིག་ནང་མི་དེ་ཚོ་ལ་ཁ་ལག་གི་དོད་འདྲ་བོ་དེ་འདྲའི་གི card ནང་ལ་པེ་ཤག་བླུག་ཡག་ལ་སོགས་པ་བྱས་ནས་རེད། ཡར་སྤོར་ཡོང་དུས་སྒང་ལ་ལས་ཀ་མེད་མཁན་དེ་ཚོ་ལ་དེ་སྐབས་དེ་ཁོ Job Office གི་ཁྱབ་ཁོངས་ལ་ཡོད་ཟེར་ནི་དེ་ཚོ་ལ་དུ་སྲིད་གཞུང་གི་ངོས་ནས་མཐུན་རྐྱེན་འདི་རོགས་རམ་གནང་ནི་ཡག་ང་ཚོ་ཡར་སྤོར་བའི་སྐབས་ལ་ཡིན་ན་ཁོ་ཞི་དར་གི་དེ་འདི་བྱས་སོང་ཡག་པོ་གནང་སོང་དེ་བྱས་དུས་དམིགས་བསལ་གི་དཀའ་ངལ་གང་ཡང་འཕྲད་མ་སོང་ལ། ཝ་ག་ཝ་ག་ནང་ལོགས་ལ་ད་ང་ཚོ་བོད་པའི་གཞིས་ཆགས་ལབ་ན་རེད་ད་སྤྱི་ཚོགས་གསར་པ་ཅིག་ད་འགོ་བཙུགས་གནང་གི་ཡོད་ར་བྱས་ཙང་འགོ་འདིར་སླེབས་དུས་ཙམ་པ་དེ་ས་གནས་དེ་ལ་གནས་མཁན་གྱི་མི་མང་རེད་ད་འདི་གི་ཅིག council དང་ད་གཞན་པ་གི་ད་ཚོགས་པ་ཁག་དེ་འདྲ་མང་པོ་ཅིག་ཡོད་རེད་བསམ་གི་འདུག་དེ་ཚོའི་ངོས་ནས་ཨ་ནི་ད་ལྟ་ད་བོད་པ་ང་ཚོ་ཕའི་གསར་པ་ཕེབས་དུས་ཙམ་པ་རྣམ་འགྱུར་ག་འདྲ་ཞིག་སྟོན་གྱི་འདུག་ཨ་ནི་ཁོང་ཚོ་གི་ཅིག་རྒྱབ་སྐྱོར་དེ་ཚོ་ག་འདྲ་ཅིག་ཐོབ་ཡོད་ན།
ཨ་དེ་དེ་རེད་འདུག་ག་རེ་ཟེར་དགོས་རེད་འདི་འདི་གི་ས་གནས་ཀྱི་ནང་ལོགས་ལ་ཅིག།

ང་ཚོས་བསམ་བློ་བཏང་དུས་བོད་པ་མང་ཞུ་མ་གས་ཡོད་བ་རེད་ད་ཡིན་ན་ད་འདི་ལ་ང་ཚོ་འདིར་སླེབས་ནས་ཁྱབ་བསྒྲགས་ཆགས་ཆོག་དེ་འདྲའི་གི་དམིགས་བསལ་གྱི་མ་རེད་འདི་བ་ལ་པོ་ཏོ་བ་གི་ཆོས་ཚོགས་ཅིག་འདུག་དེ་གི་ཤུགས་རྐྱེན་གཅིག་ཡིན་ས་རེད་དེ་ནས་གཉིས་པ་གི་ཐོག་ནས་སྔོན་མ་བརྒྱད་ཅུ་གྱ་གྲངས་གི་ནང་ལ་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཨོ་སི་ཁྲུ་ལི་ཡར་ཆིབས་བསྒྱུར་གནང་དུས་ཀྱི་སྐབས་ལ་ཝ་ག་ཝ་ག་དེ་འབྲོག་ལས་གི་ས་ཁུལ་རེད་འདུག་འདི་ལ་པཎ་ཆེན་རིན་པོ་ཆེ་ཆིབས་བསྒྱུར་གནང་ནས་འདི་གི་འབྲོག་ལས་གི་ས་ཁུལ་དེ་ཚོ་ལ་གཟིགས་སྐོར་གནང་འདུག་དེ་ཚོ་ཡང་འབྲེལ་བ་ཡོད་ས་རེད་དེ་འདྲའི་གི་གནས་སྟངས་གི་ཐོག་ནས་བོད་གི་གནས་སྟངས་བོད་པ་ཟེར་ཡག་དེ་ཁོང་ཚོ་མང་ཆེ་གི་ཤེས་གི་འདུག་ཤེས་གི་མེད་ལབ་ན་དཔེ་དེ་ཉུང་ཉུང་ཉུང་ཉུང་རེད་འདུག་དཔེ་དེ་ས་ཆུང་ས་ཁོངས་དེ་ཆུང་ཆུང་རེད། ཡིན་ན་སིཌ་ནི་ལྟ་བུ་གཅིག་ཡིན་ན་ད་ངས་དེ་ཚོས་སིཌ་ནི་ལ Uber བཏང་བ་རེད་ངས་འདི་ཡི་ཝ་ག་ནང་ལོགས་ནས Uber བཏང་བ་རེད་དེ་བྱས་དུས་ད་སྐུ་མགྲོན་འདི་ཚོ་མཉམ་དུ་སྐད་ཆ་འདྲ་བཤད་དུས་སིཌ་ནི་ལ་བོད་པ་མ་ཤེས་མཁན་མང་པོ་མང་པོ་འདུག་ལ་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་མཚན་ཞུས་པ་ན་ཡང་ང་ཧ་གོ་གི་མེད་ལབ་མཁན་དེ་འདྲའི་མང་པོ་ཐུག་གི་མྱོང་ང། ཡིན་ན་ཝ་ག་ནང་ལོགས་ལ་དེ་འདྲ་ཅིག་མ་རེད་ད་རྩ་བའི་ས་བབ་དེ་ཆུང་ཆུང་རེད་དེ་ཡིན་ན་བོད་པ་གི་གནས་སྟངས་བོད་པ་ལབ་པ་ན། ཚང་མ་གི་ས་ཆ་ག་བ་ཅིག་ཡོད་པའི་མི་རིགས་ག་འདྲ་ཅིག་ཡིན་མིན་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་དེ་ཚོ་ཚང་མ་ཁོང་ཚོ་ཀྱི་རྒྱུས་འདྲ་དེ་ཡོད་འདྲ་ནི་གནས་སྟངས་དེ་འདྲ་ཞིག་རེད་དེ་ཡིན་ན་ད་བར་གྱི་བསམ་བློ་བཏང་ན་དེ་གི་ངས་གོང་ནས་ཞུས་པའི་རྒྱུ་མཚན་དེ་གཉིས་ཀྱི་སྟབས་ཀྱིས་མིན་འགྲོ་བསམ་གི་འདུག།
དྲི་བ་ཐ་མ་དེ་འདི་ཡིན། ད་ཁྱེད་རང་གི་བསམ་པར་ད་ལྟ་མ་འོངས་པ་ཡོད་རག་ད་ད་ལྟ་ཝ་ག་ཝ་ག་ནང་ཡོད་མཁན་གྱི་ད་ང་ཚོ་བོད་པ་འདི་ཚོ་རེད་ནི་གཞིས་ཆགས་འདི་ད་ཅིག་མ་འོངས་པ་ག་འདྲ་ཅིག་གི་ད་རྒྱ་སྐྱེད་དང་ད་འཕེལ་རྒྱས་འགྲོ་ཡག་གི་དེ་འདྲའི་རེ་བ་ག་རེ་རག་ཞིག་གནང་གི་ཡོད་ན།
ད་ལྟའི་ངེས་ཏིག་གི་ང་ཚོ་ཡར་རྒྱས་འགྲོ་ཡག་པོ་ཅིག་འགྲོ་ཐུབ་ཀྱི་རེད་བསམ་གྱི་འདུག་ད་རྩ་བའི་ང་ཚོས་ཆེ་ཆུང་ལ་མ་ལྟོས་པའི་བོད་རིགས་ཀྱི་བོད་རིགས་ཚོགས་པ་ཅིག་བཙུགས་བཞག་ཡོད་རེད་བོད་རིགས་མཐུན་ཚོགས་ཅིག་བཙུགས་ཚར་ཡོད་རེད་ད་ག་ནང་བཞིན་དེ་བོད་པ་གི་རྒྱ་གར་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་མཉམ་དུ་ང་ཚོས་ད་བོད་རིགས་ཚོགས་པ་བྱིངས་དང་གཅིག་མཚུངས་ཀྱི་ཐོག་ནས་ང་ཚོས་ད་ཅིག་འབྲེལ་བ་བྱས་ནས་ལས་ཀ་ཆ་ཚང་དུ་བྱས་བསྡད་ཀྱི་ཡོད་ད་ག་ནང་བཞིན་གྱི།

གནས་ཚུལ་གཅིག་གྲངས་ཀ་གང་ལ་གང་འཚམ་མང་རུ་འགྲོ་གི་རེད་བསམ་གི་འདུག་ད་རྩ་བའི་འདི་ལ་ཡོང་ན་ཁེ་ཕན་འདྲ་བོ་ག་རེ་འདུག་ངས་གོང་ནས་ཞུས་པ་ནང་བཞིན་རེད་གཅིག་དེ་འགྲོ་སོང་ཉུང་བ་གཅིག་ཁང་གླ་ཆུང་བ་གཅིག་ཨ་ནེ་ང་ཚོ་ག་རེ་གི་ཐོག་ཡོང་ན་མདུན་ལམ་འདྲ་བོ་མང་ང་འདུག་དཔེར་ན Cleaning Company བཙུགས་ན་རེད་ཟ་ཁང་དེ་འདྲ་བཟོ་ན་ཡོང་ན་རེད་ད་ག་ནང་བཞིན་གི་ཁང་པ་ཉོ་ན་རེད་ས་ཆ་ཉོ་ན་རེད་དེ་ཚོ་ཚང་མ་ཁོ་འཕེལ་རྒྱས་འགྲོ་བཞིན་པའི་དུས་རིམ་གྱི་ནང་ལོགས་ལ་གོ་སྐབས་ང་ཚོ་མང་ང་འདུག་ད་ནི་ལྷག་པར་དུ་ང་ཚོའི་ཤེས་ཡོན་གྱི་ནུས་ཚད་དེ་སྤོབས་པ་ལ་ཚད་མཐོ་བོ་ཞེ་དྲག་མི་འདུག་ད་ཚད་མཐོ་བོ་ཡོད་ན་དེ་ཚོ་གྲོང་ཁྱེར་གྱི་ནང་ནས་ཚོང་ལས་དང་ག་རེ་གྱི་ཐོག་ལ་ལས་རིགས་ཀྱི་ཐོག་ལ་འགྲན་རྩོད་བྱས་ནས་བསྡད་པ་ཡིན་ན་ཁོ་དེ་འགྲན་རྩོད་བྱེད་ཡག་གི་ཤེས་ཡོན་གྱི་ཚད་གཞི་དེ་ནུས་པ་དེ་ཡོད་རེད་བ་ད། མང་ཆེ་བ་ཅིག་ལ་ཤེས་ཡོན་གྱི་ཚད་གཞི་དེ་གྲོང་ཁྱེར་གྱི་ནང་གི་འགྲན་རྩོད་བྱེད་ཡག་གི་ལས་རིགས་ཀྱི་ཐོག་དང་ཚོང་ལས་ཀྱི་ཐོག་འགྲན་རྩོད་བྱེད་ཡག་གི་ནུས་པ་དེ་མེད་དུས་ནི་ས་ཆ་ཡང་གྲོང་གསེབ་དེ་འདྲའི་ནང་ཡར་རྒྱས་ཀྱི་གཏོང་ཡག་གི་བཅོས་སྐྱོང་གི་ལས་འཆར་ཡོད་པའི་འཛུགས་སྐྲུན་གྱི་ཁྱབ་ཁོངས་འཛུལ་བ་ཡིན་ན་ང་ཚོ་གོ་སྐབས་མང་བ་དང་ལམ་ཀ་འདྲ་བོ་མང་བ་ཡོད་པའི་གནས་སྟངས་ཅིག་མཐོང་གི་འདུག་དེ་བྱེད་དུས་ཁོ་རིམ་པས་རིམ་པས་ང་ཚོ Wagga Wagga གི་དེ་གི་ཅིག་བོད་པ་གི་ད་གཞིས་ཆགས་ཟེར་དགོས་རེད་བ་དང་བོད་པ་གི་སྤྱི་ཚོགས་འདི་གང་ལ་གང་འཚམ་དུ་རྒྱ་ཆེར་འགྲོ་ཡག་གི་རེ་བ་འདྲ་བོ་འདུག་ལགས།
ལྷན་རྒྱས་ཀྱིས་ཨེས་བྷི་ཨེས་བོད་སྐད་ལ་གསན་པར་བཀའ་དྲིན་ཆེ། Apple Podcast ཐོག་སྒྲ་མཛོད་དེར་སྐར་མ་སྤྲོད་གནང་རོགས།